ལ་བྱའོ། འདི་ལ་མདོ་ལས་བུད་མེད་ཀྱི་ལག་པ་ནས་འཛིན་པའི་ཉེས་པ་ལྕི་བ་ནི་ཚོགས་ལྔ་ལ་བཤགས་པར་བྱའོ། ཞེས་འབྱུང་སྟེ་བསླབ་བཏུས་སུ། ཉེས་པ་དེ་གང་ཟག་གཅིག་གམ་གཉིས་ལ་བཤགས་པར་གསུངས་པ་དང་མདོ་དེ་ཉིད་ཀྱི་བསྡུ་ལྡན་བསྡུ་ལྡན་དང་ཆགས་པས་ཀུན་ནས་བསླངས་པ། རྣམས་ཁ་ན་མ་ཐོ་བ་ཆུང་ངུར་གསུངས་པ་དང་མི་མཐུན་པས་འགྱུར་མ་དག་གོ། བུད་མེད་ཀྱི་ལག་པ་ནས་འཛིན་པ་སོགས་གསུམ་ནི་གཅིག་གམ་གཉིས་ལ་བཤགས་པར་བྱ་སྟེ་འདི་འགྱུར་རྙིང་ལས་ལྕི་བར་བཤད་ཀྱང་འགྱུར་གསར་ལས་ཡང་བར་བཤད་པ་ལེགས་སམ་སྙམ་མོ།

འཆལ་བ་མི་འགྲོ། ཡི་གེ་འཆལ་བ་མི་འགྲོ། འཆལ་པར་ས་བློ། ཞེ་སྡང་དང་ལྡན་པའི་ཉེས་པ་རྣམས་ལྕི་བར་བཤད་པ་དང་གནོད་སེམས་ཡང་བར་བཤད་པ་མི་འགལ་བ་ནི་རྒྱུད་མ་འཁྲུགས་པའི་འཚེ་བའི་བསམ་པ་ཙམ་ལ་དགོངས་པ་འདྲའོ། མཚམས་མེད་སོགས་ཀྱི་ལྟུང་བ་ལྕི་བ་རྣམས། ལྟུང་བཤགས་ཀྱིས་ཉིན་དང་མཚན་དུ་སྦྱོང་བར་གསུངས་པའི་གང་ཟག་ལ། ཕྱིར་བཅོས་ཀྱི་ཆོ་ག་ལན་གསུམ་བྱས་པ་ལྟ་བུས་རྣམ་སྨིན་མི་འདག་པ་ལ་དགོངས་པ་ཡིན་པ་འདྲའོ། སྤྱོད་འཇུག་ལས་ཉིན་དང་མཚན་མོ་ལན་གསུམ་དུ་ཕུང་པོ་གསུམ་པ་གདོན་བྱ་ཞིང། རྒྱལ་དང་བྱང་ཆུབ་སེམས་བརྟེན་པས། ལྟུང་བའི་ལྷག་མ་དེས་ཞི་བྱ། ཞེས་གསུངས་པའི་ཕྱིར་བཅོས་ཀྱི་ཚུལ་ནི་རྩ་ལྟུང་གི་གཙང་མའི་ལྟུང་བའམ་བསམ་བཞིན་དུ་བྱས་པའི་ལྟུང་བ་ལས་གཞན་པ། བརྗེད་ངས་དང་ཤེས་བཞིན་མ་ཡིན་པས་བྱས་པའི་ལྟུང་བ་རྣམས་ནི་ཕུང་པོ་གསུམ་པ་འདོན་པ་དང། རྒྱལ་བ་དང་བྱང་སེམས་བྱང་ཆུབ་ཀྱི་སེམས།

ད་བྱང་ཆུབ་སེམས་དཔའི་སྡོམ་པ་རྒན་ལགས་ཐང་ག་འདུག་ཞགས་པ་བུ་ཡོད་དེ། ད་དེང་སང་བཟོ་བཟོ་གི། ད་ག་རེ་ཟེར་བ་རེད། དངོས་སུ་སློབ་དཔོན་རྩ་ལ་ཕྱིན་ང་དེ་འདྲ་དེ་འདྲ་བྱུང་ཟེར་ངེས་རེད་ད་དེང་སང་གི། ད་ག་རེ་ཟེར་བ་རེད་ལུགས་བཟོ་དང་མ་བཟོ་ནས་མིན་འདུག་ཨ།

གཞན་གཉིས་དགེ་བ་ལྷས་རྟེན་གྱི་སྟོབས་ལ་བཤད་པས་དགེ་བ་ལྷས་ཡང།

ཞན་པའི་ལྟུང་བའི་དག་བྱེད་དོ། དེ་ཡང་ཕྱིན་ཆད་མི་བྱ་བའི་སྡོམ་སེམས་མེད་ན་སྔར་བྱས་སྦྱངས་ཀྱང་འདག་དཀའ་བ་ནི་བྱམས་པ་སེང་གེ་སྒྲའི་མདོ་ལས། བྱམས་པ་ཡང་ཕྱི་མའི་ཚེ། ཕྱི་མའི་དུས་ལྔ་བརྒྱ་ཐ་མ་པ་ལ་དམ་པའི་ཆོས་ནུབ་པར་འགྱུར་བའི་དུས་ལ་བབ་པའི་ཚེ་ན་བྱང་ཆུབ་སེམས་དཔར་ཁས་འཆེ་བ་འགའ་ཞིག་འབྱུང་བར་འགྱུར་ཏེ། དེ་དག་ནི་ལྟུང་བ་ལྷག་པར། འབྱུང་བར་འགྱུར་ཞིང་ལུས་མ་བསྡམས་པ་དང་ངག་མ་བསྡམས་པ་དང་ཡིད་མ་བསྡམས་པའི་སྡིག་པའི་ལས་ལྷག་པར་སྤྱད་ནས་ཀྱང་ཉེས་པ་བཤགས་པ་ཙམ་གྱིས་དག་པར་འགྱུར་བར་སེམས་ཀྱི་ཕྱིན་ཆད། སྡོམ་པ་ཡང་མི་བྱེད་ལ། ཕྱིན་ཆད་ཡང་དག་པར་བསྡམས་པའི་ཕྱིར་སྡོམ་པར་ཡང་མི་བྱེད་དོ། ངས་ནི་སྔོན་བྱས་པའི་སྡིག་པའི་ལས་ཟད་པར་བྱ་བའི་ཕྱིར། ཕུང་པོ་གསུམ་པའི་ཆོས་ཀྱི་རྣམ་གྲངས་བསྟན་པ་ཡིན་ན་དེ་ལ་མི་བླུན་པོ་དེ་དག་ནི་ལྷག་པར་ལྟུང་བ་མངོན་པར་འདུ་བྱ་བ་མངོན་པར་འདུ་བྱས་ནས་ཉེས་པ་བཤགས་ཤིང་སྦྱང་བ་ཙམ་གྱིས་དག་པར་འགྱུར། འགྱུར་བར་སེམས་ཤིང་ཕྱིན་ཆད་སྡོམ་པར་མི་བྱེད་དོ། ཞེས་གསུངས་སོ། དེ་ལྟར

ཆགས་པ། བཞི་པ་ཆགས་པ། ཆགས་པ། ཉེས་པ་ཆུང་བར་གསུངས་པའི་དགོངས་པ་ནི། སྟོན་པས་བྱང་སེམས་ཀྱི་ཉེས་པ་ནི་ཕལ་ཆེར་ཞེ་སྡང་ལས། ཞེ་སྡང་ལས་བྱུང་གི་འདོད་ཆགས་ལས་བྱུང་བ་ནི་མ་ཡིན་པར་རིག་པར་བྱའོ། ཞེས་གསུངས་པའི་དགོངས་པ་ནི་འདི་ཡིན་ཏེ་སེམས་ཅན་ལ་རྗེས་སུ་ཆགས་ཤིང་དེ་ལ་བྱམས་པའི། དབང་དུ་བྱས་ནས་ཅི་སྤྱོད་ཀྱང་བྱང་སེམས་ཀྱི་བྱ་བའི་ཆ་ཡིན་པས་བྱ་བར་རིགས་པ་བྱས་པ་ནི་ཉེས་པར་མི་འགྱུར་རོ། སེམས་ཅན་ལ་སྡང་བ་ནི་རང་གཞན་ལ་ཕན་པར་སྤྱོད་པ་མ་ཡིན་ལ་དེ་ཡང་བྱང་སེམས་ཀྱི་བྱ་བའི་འོས་མ་ཡིན་ཏེ་བྱ་བར་མི་རིགས་པར། བྱ་བར་མི་རིགས་པར་བྱེད་པ་ནི་ཉེས་པའོ། མདོ་སྡེ་རྒྱན་ལས་སེམས་ཅན་རྣམས་ལ་ཕན་བྱེད་ཕྱིར་དེ་ལ་ཆགས་སྐྱེས་ལྟུང་མི་འགྱུར། འདི་ཡིས་ཞེ་སྡང་རྣམ་ཀུན་ཏུ་སེམས་ཅན་ཀུན་དང་འགལ་བར་འགྱུར་ཞེས་གསུངས་སོ། ཁ་ཅིག་ནི་མང་གི་འདྲ་བ་དག། དེ་རིགས་ག་ས་གོ་བ་ན་ནི་རེ་བ་མི་འདུག།

ཉེ་བར་འཁོར་གྱིས་ཞུས་པ་ལས་ཀྱང་ཐེག་ཆེན་ལ་ཡང་དག་པར་ཞུགས་པའི་བྱང་སེམས་ལ་འདོད་ཆགས་དང་ལྡན་པ་ནི་ལྟུང་བ། གང་གཱའི་ཀླུང་གི་བྱེ་མ་སྙེད། བྱུང་བ་དང་ཞེ་སྡང་དང་ལྡན་པའི་ལྟུང་བ་གཅིག་བྱུང་ན། བྱང་སེམས་ཀྱི་ཐེག་པ་དབང་བཙན་པར་བྱས་ན་ཞེ་སྡང་གི་ལྟུང་བ་འདི་ཤིན་ཏུ་ལྕི་སྟེ། འདིས་སེམས་ཅན་གཏོང་ལ་སྔ་མས་སེམས་ཅན་སྡུད་པར་བྱེད་པའི་ཕྱིར་རོ། ཉོན་མོངས་པའི་སེམས་ཅན་ཉོན་མོངས་པའི་སེམས་ཅན་སྡུད་པ་ལ་ནི། བྱང་སེམས་སེམས་དཔའ་དང། སེམས་ཅན་སྡུད་པ་ལ་ནི་བྱང་སེམས་སེམས་དཔའ་དང་འཇིགས་པ་མེད་དོ། དེ་ལྟ་བས་ན་ཁྱོད་ལ་འདོད་ཆགས་དང་ལྡན་པའི་ལྟུང་བ་ཐམས་ཅད་ནི་ལྟུང་བ་མ་ཡིན་པར་བཤད་དོ། ཞེས་པ་རྣམས་ནི་འཁྲུལ་པའི་གཞི་ཆེ་བས། རྒྱལ་སྲས་ཞི་བ་ལྷས་དེའི་དགོངས་པ་བཤད་དེ། བསླབ་བཏུས་ལས་འདིའི་དགོངས་པ་གང་ཞེ་ན། སེམས་ཅན་སྡུད་པ་ཉིད་དེ་སྔར་བྱེ་བྲག་ཏུ་བྱས་པའི་ཕྱིར་ཞེས་སོ། འདིའི་དོན་ནི་འདོད་ཆགས་དང་ལྡན་པ་རྣམས་ལྟུང་བ། མ་ཡིན་ཞེས་གསུངས་པ་ནི་བྲམ་ཟེའི་ཁྱེའུ། ལྟུང་བ་མ་ཡིན་ཞེས་གསུངས་པ་ནི་བྲམ་ཟེའི་ཁྱེའུ་སྐར་མའི་བྱུང་བ་ལྟ་བུ། སེམས་ཅན་གྱི་དོན་དུ་འགྱུར་བའི་ཚེ་གནང་བའི་འདོད་ཆགས་ཡིན་གྱི། སོ་འདོད་ཆགས་ཟིན་གྱི་དེ་ཡང་སེམས་ཅན་གྱི་དོན་དུ་འགྱུར་བའི་ཚེ་གནང་བའི་འདོད་ཆགས་ཡིན་གྱི། བྱང་སེམས་ཀྱི་འདོད་ཆགས་གང་རུང་ལ།

འདོད་ཆགས་ལྟུང་བར་མི་འགྱུར་བ་རྟེན་གང་ལ་དགོངས་ཏེ་གསུངས་པ་ཡང་བསླབ་བཏུས་ལས། བསྟན་པ་འདི་ནི་ལྷག་པའི་བསམ་པ་དང་སྙིང་བརྩེ་བ་དང་ལྡན་པ་ཡིན་ཏེ། དེ་ཉིད་ལས་དེ་མ་ཐག་ཏུ་ཉེ་བར་འཁོར། ཉེ་བར་འཁོར། ཉེ་བར་འཁོར། ཉེ་བར་འཁོར་དེ་ལ། གང་ཐབས་ལ་མི་མཁས་པའི་བྱང་ཆུབ་སེམས་དཔའ་དེ་དག་ནི་འདོད་ཆགས་དང་ལྡན་པའི་འཇིགས་ཀྱི་ཞེ་སྡང་དང་ལྡན་པས་ནི་མ་ཡིན་ནོ། ཉེ་བར་འཁོར་བྱང་ཆུབ་སེམས་དཔའ་གང་དག་ཐབས་ལ་མཁས་པ་དེ་དག་ནི་ཞེ་སྡང་དང་ལྡན་པའི་ལྟུང་བས་འཇིགས་ཀྱི་འདོད་ཆགས་དང་ལྡན་པས་མ་ཡིན་ནོ་ཞེས་གསུངས་སོ། ཐབས་ལ་མཁས་པ་གང་ཐབས་ལ་མཁས་པ།